བ་དོན་ཆེན་པོ་ཞིག་ལག་ཏུ་ལེན་ཡོད་མོད། ཨོ་དེ་ཡིན་ཙང་མྱུར་བ་ཉིད་དུ་ནི་སྒྲུབ་དགོས་གསུང་སོགས་རྣམས་བྱེད། ཚེ་ཕྱི་མ་དེ་ལྟ་བུ་ནི་ལུས་དེ་ནི་རྙེད་ཡ་ཡོད་མ་རེད། ལུས་དེ་རྙེད་པ་བྱེད་པ་ལ་རང་གི་ལུས་དེ་དེ་ལྟ་བུའི་རྒྱུ་སྒྲུབ་དགོས་རེད་རྒྱུ་དེ་རང་ལ་མེད་པ་ལ་འབྲས་བུ་ཡོང་གི་མ་རེད། ཨོ་དེ་མ་ཡོང་བའི་ས་སྐྱོང་ནའི་ད་རེད་མ་སྐྱོང་ནའི་ད་རེད། བ་དེ་སྒྲུབ་དགོས་རེད་ཟེར། ལན་གཅིག་ཐོབ་པ་དེ་དོན་མེད་དུ་སྐད་ཅིག་ཀྱང་མི་གཏོང་བའི་སྙིང་པོ་ཞིག་བླང་བར་བྱའོ། སྙིང་པོ་ལེན་པའི་ཚུལ་ཡང་བླ་མ་སངས་རྒྱས་འབྲལ་མེད་དུ་བསྟེན་ནས། དེས་བསྟན་པའི་ཐེག་པ་མཆོག་གི་གདམས་པའི་སྙིང་པོ་ཉམས་སུ་བླངས་པས་ཚེ་གཅིག་ཉིད་ལ་སངས་རྒྱས་ཀྱི་གོ་འཕང་བདེ་བླག་ཏུ་ཐོབ་པར་བྱའོ་སྙམ་དུ་འདུན་པ་ཤུགས་དྲག་ཏུ་བྱའོ་དེ་ཡང་ད་ལྟ་ཉིད་ནས་མ་འབད་ན་རྟེན་དེ་ཡུན་རིང་མི་གནས་པར་ངེས་པར་འཆི། འོ་ད་ལྟ་ད་ལྟ་ནས་མ་སྒྲུབ་ན།

དེས་འཆི་བ་མི་རྟག་པ་ཀྱི་སྒོ་རུ་གཅིག་མ་བྱས། འཆི་བ་མི་རྟག་པ་ཚུར་ཚུར་ཡོང་གི་ཡོད་རེད་རང་གི་ཚེ་དེ་ཕར་ཕར་ཟད་འགྲོ་གི་ཡོད་རེད། དེ་ཟད་ཚེ་ན་ནི་རྗེས་མ་སྒྲུབ་ཀྱི་ཡིན་ཟེར་དེ་རྗེས་མ་དེ་ཡོང་རྒྱུ་ཡོད་དམ། རྗེས་མ་དེ་ཚེ་ཕྱི་མ། རྗེས་དེ་ཕྱི་མ་ལས་ལྷའི་འགྲོ་ཡོད་ངང་ཟ་ཧ་གོ་ཡོད་མ་རེད་པ། དེ་ཡིན་ཙང་ད་ལྟ་ད་ལྟ་ནས་མ་སྒྲུབ་ན། སེམས་ནི་དྲན་རེད་ད་ག་ལམ་སང་ལམ་སང་སྒྲུབ་དགོས་རེད། དེ་སྒྲུབ་མ་ཐུབ་པ་ཁྱེད་ལྟོས་ས་ལས་དེ་ནི་རྗེས་མ་སྒྲུབ་དགོས་རྗེས་མ་སྒྲུབ་དགོས་ཟེར་དེ་ཡིན་ན། ལྷོད་ཀྱིས་ནི་ཤི་ཁ་ལ་ཁ་བར་དུ་ནི། ང། དེ་རིང་རང་ཤི་གི་མ་རེད་སང་ཉིན་བྱེད་དགོས་གསུངས་སོ་ལོག་དེ་ངེས་པར་དུ་སྐྱེ་གི་རེད། གཏན་དུ་སྐྱེ་གི་རེད། འོན་ཏེ་ད་ལྟ་དེ་ཡང་ཕྱི་ནང་གི་རྐྱེན་གང་གིས་ཀྱང་བཟློག་མི་ནུས་ཟེར་ད་འཆི་བ་མི་རྟག་པ་ཟེར་གྱི་དེ་སླེབས་ཚར་སོང་ན་ཕྱི་ཡི་རྐྱེན་དང་ནང་གི་རྐྱེན་ལ་སོགས་པ་གང་ཡང་བཟློག་ཐུབ་ཀྱི་མ་རེད་པ། ཕྱི་ཡི་རྐྱེན་གང་ཟག་ཨེམ་ཆིས་བལྟས་པ་དང་སྨན་ཟ་བ་ལ་སོགས་པ་དང་དེ་འདྲ་ག་རེ་བྱས་པ་ཡིན་ན་ཡང་འཆི་བ་མི་རྟག་པ་ལ་བཟློག་ཐུབ་རྒྱུ་ནི་ཡོད་མ་རེད། ཤི་ཡའི་དུས་ཚོད་ལ་སླེབས་ཚར་སོང་ན་ཤི་འགྲོ་གི་རེད་མ་གཏོགས། ཆ་རྐྱེན་གང་འདྲ་གྱིས་འགྲོ་གི་ཡིན། རྒྱུ་ནོར་ལོངས་སྤྱོད་བད་ག་ཟིག་བསྟེན་གྱི་ཡིན། དེ་འཆི་བ་དེ་ལ་བཟློག་ཐུབ་རྒྱུ་ནི་ཡོད་མ་རེད། ཚེ་ལ་སྣོན་པ་མེད་ཅིང་སྐད་ཅིག་རེ་རེ་ནི་མྱུར་དུ་འཛད་ཟེར། ཚེ་ལ་ཡང་སྣོན་ཡ་ནི་ཡོད་མ་རེད། སྐད་ཅིག་རེ་རེ་ནི་བས། འཇིག་ནི་འཇིག་གི་དགོས་རེད། གསོན་པའི་སྐབས་དེ་ཡང་ཕྱི་ནང་གི་གཡེང་བ་སྣ་ཚོགས་ཀྱིས། ཆོས་བྱ་ལོང་མེད་ཟེར།

དེ་དག་དུས་ཚོད་དེ་ཧ་ཅང་ཉུང་གི་རེད་ཟེར་ཆོས་བྱ་ལོང་མེད་དེ། སྤྱིར་འཛམ་བུ་གླིང་པའི་ཚེ་ལ་ངེས་པ་མེད། འཆི་རྐྱེན་མང་ཞིང་གསོན་རྐྱེན་ཉུང། ལུས་ཤིན་ཏུ་ཉམ་ཆུང་བས་ནི། དེ་ནི། དེ་རིང་ཡང། འཆི་ཉེན་ཡོད་ཟེར་ལུས་ཤིན་ཏུ་ཉམ་ཆུང་བ། ང་རང་ཚོ་ལ་འཆི་རྐྱེན་བས་བགེགས་རིགས་སྟོང་ཕྲག་བརྒྱད་ཅུ་དང་ནད་རིགས་བཞི་བརྒྱ་རྩ་བཞི་ལ་སོགས་པའི་ང་རང་ཚོ་དུས་དང་རྣམ་པ་ཐམས་ཅད་དུ་བས་ཡོད་པ་འདི་ཡོད་རེད། ཕྱི་ཡི་འཆི་རྐྱེན་བྱེད་ཀྱི་ནི།

དགའ་བ་ཅི་རེད། ཕྱིའི་ལྕི་ལི་གནོད་བྱེད་ཀྱི་ཕྱིའི་ལྕི་ལི་གནོད་བྱེད་ཀྱི། དེ་འདྲ་ཡོད་སར་རྒྱང་བ་ཡོད་པ་དེ་འཁུར་མ་མྱོང་བ་ཅིག་རྒྱང་བ་ནོངས་ཕེབས་ཚུལ་ཐོབ་པ་གྱིས་སོ་ན། ད་ག་ང་སོ་ཤི་ཟེར་དུས་ད་ག་རེད་མ་གཏོགས། ཞེ་དྲག་པས་དཀའ་ལས་རྒྱག་དགོས་ཡ་དེ་འདྲ་ཡོད་མ་རེད་པ་འཆི་བ་མི་རྟག་པ་ཟེར་དེ་ཡོང་དེ་བུད་དེ་བུ་རུ་འཁྱེར་བ། འཆི་ཚེ། ཕན་ངེས་པ་ཆོས་ཁོ་ན་ཡིན་པས་ཆོས་རྣམ་དག་ཅིག་ད་ལྟ་ཉིད་ནས་བྱའོ། དེ་ཡང་སྙིང་པོ་བསྡུས་པའི། དེ་ནི་སྙིང་པོ་བསྡུས་པའི།

ད་རེས་སྙིང་པོ་ལེན་པའི་དུས་ཡིན་ས་སྙིང་པོ་ག་རེ་ལེན་དགོས་རེད་ཟེར་ན་བླ་མ་ལྷ་ཡི་རྣལ་འབྱོར་གྱི་སྒོ་ནས་ནི། སྙིང་པོ་ལོན་པ་དེ་ལས་ལྷག་པ་ཅིག་ཆོས་ནི་ཡོད་མ་རེད་ཟེར། དེ་ལྟར་བྱེད་ནུས་པ་བླ་མ་ལྷས་བྱིན་གྱིས་བརླབ་ཏུ་གསོལ་སྙམ་དུ། ལན་ཅིག་ཙམ་ཞིག་རྙེད་པའི་དལ་འབྱོར་འདི་ཟེར། རྩ་ཚིག་ཁོ་རང་རང་ནང་ལ་ཚིག་དེ་ནུས་པ་ཆེན་པོ་འདུག་ཨང་ལན་ཅིག་ཙམ་ཞིག་རྙེད་པའི་ཟེར་ལབ་རེད་བ། ལན་ཅིག་ཙམ་ཞིག་ཟེར་ནི་ད་རེས་ལན་མ་གཅིག་མ་གཏོགས་རྩ་ནས་རྙེད་ཡོད་མ་རེད་ཟེར་རྒྱུ་མ་རེད།

མྱུར་དུ་རྙེད་དཀའ་བ་ཡིན་ཀྱང། ད་རེས་ལན་མ་གཅིག་རྙེད་པ་དེ་བརྟན་པོ་ཡོད་རེད་ཅེ་ན་འགྲིག་གི་རེད་དེ་བརྟན་པོ་ཡོད་མ་རེད་ཁོ་མྱུར་དུ་འཇིག་པ། འཇིག་པའི་ཆོས་ཅན་ཅིག་རེད། མྱུར་དུ་འཇིག་པའི་ཚུལ་རྟོགས་ནས། དོན་མེད་ཚེ་འདིའི་བྱ་བས་མི་གཡེང་བར། དོན་མེད་ཀྱི་ཚེ་འདིའི་བྱ་བ་ད་ལྟ་བར་དུ་ང་ཚོ་གཡེང་གཡེང་བྱས་ནས་བསྡད་པ་རེད་བ། ད་ལྟ་བར་དུ་ཚེ་འདིའི་བྱ་བ་རྐྱང་རྐྱང་ལ་གཡེང་གཡེང་བྱས་ནས་བསྡད་པ་རེད་བ། དོན་ལྡན་སྙིང་པོ་ལེན་པར་བྱིན་གྱིས་རློབས་ཞེས་གསོལ་བ་ཤུགས་དྲག་ཏུ་བཏབ་པས། བླ་མ་ལྷ་ཚོགས་རྣམས་ཀྱི་སྐུ་ཡི་ཆ་ལས་བདུད་རྩི་སྣ་ལྔ་འོད་ཟེར་དང་བཅས་པའི་རྒྱུན་བབས། རང་གཞན་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཞུགས་པས། དེ་དང་དེ་ཡི་གེགས་བྱེད་འཇོམས་ཟེར། དེ་དང་དེ་ཡི་ཟེར་དེ་དལ་འབྱོར་དོན་ཆེ་རྙེད་དཀའ། རྟོགས་པ་རྒྱུད་ལ་བསྐྱེད་པ་ལ་གེགས་བྱེད་ཀྱི་དྲི་མ་འཇོམས་ཟེར་དགོས། དལ་འབྱོར་དོན་ཆེ་རྙེད་དཀའི་རྟོགས་པ་ཁྱད་པར་ཅན་རྒྱུད་ལ་སྐྱེས་ཟེར་དེ་དང་དེ་ཡི་རྟོགས་པ་ཁྱད་པར་ཅན། རང་གཞན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་སྐྱེས་པར་བསམ་མོ། འོ་དེ་ཡོ་བྱད་དེ་དལ་འབྱོར་དོན་ཆེ་རྙེད་དཀའ་དང་འཆི་བ་མི་རྟག་པ། དེ་ཉིད་གཉིས་པོ་དེ་ང་ཚོ་ལམ་གྱི་གཞི་གྲངས་མི་དེ་རེད།

ཉི་མ་རེ་རེ་ལ་ནི་མ་མཐའ་མ་མཐའ་ཡི་ཐེངས་མ་རེ་རེ་དྲན་དང་རབ་བྱུང་ན་ནི་ཉིད་དུས་དང་རྣམ་པ་ཐམས་ཅད་དུ་དྲན་དགོས། དེ་མ་བྱུང་ན་ཉི་མ་རེ་ལ་ཐེངས་མ་གསུམ་ཟིག་དྲན་དང། དེ་མ་བྱུང་ན་ཉི་མ་རེ་ལ་ཐེངས་མ་གཅིག་ཟིག་མ་དྲན་ན། ཨ་ནི་རང་གིས་རང་མང་པོ་ཅིག་ཕག་ལ་གཏོང་གི་ནི་སོ་སོ་སོ་སོ་མགོ་སྐོར་གཏོང་བ་དང་གཅིག་པ་རེད། ཧཧཧ་འཆི་ཉིན་ཁ་དེ་ག་རེ་བྱེད་ཀྱི་རེད་ཟེར་ན་སོ་སོ་གཉེན་ཉེ་དུ་ལ་སོགས་པ་ག་ཚོད་ཡོད་པ་ཡིན་ན་ཡང་བརྩེ་ཞིང་ཕངས་པའི། ཉེ་དུ་ག་ཚོད་ཡོད་པ་ཡིན་ན་རྒྱབ་ལ་གཡུགས་བྱས་འགྲོ་རྒྱུ་རེད་བ་གཅིག་ཀྱང་འཁྲིད་ཡས་མེད་པ་སོ་སོ་གཅིག་པོ་འགྲོ་རྒྱུ་རེད་བ། དེ་ག་ནང་བཞིན་བྱས་ནས་ནོར་ལོངས་སྤྱོད་པས་ནམ་མཁའ་མཛོད་ལ་དབང་བསྒྱུར་བ་ལྟ་བུ་ཡོད་པ་ཡིན་ན་ཏིལ་འབྲུ་ཙམ་ཡང་སོ་སོ་རང་ལ་འཁྱེར་ཡས་མེད་པ་གོས་ལྷན་པ་ཙམ་ཡང་འཁྱེར་ཡས་མེད་རང་གཅིག་པུ་འགྲོ་རྒྱུ་རེད་བ། ག་ཚོད་རྩིས་པོ་ཡོད་པ་དང་ག་ཚོད་དེ་ལ་ཆགས་སྲེད་སྐྱེས་པ་ཡིན་ན་སོ་སོ་དང་མཉམ་དུ་ཡོང་ཡས་ཅི་ཡང་མེད་པ། སྒང་ག་གཡུག་རྒྱུ་རང་རེད་མ་གཏོགས་འཁྱེར་ཡས་མེད་པ། མདོར་ན་རང་གི་ལུས་དེ་གཡུག་འགྲོ་རྒྱུ་རེད་བ། ཤ་རུས་ཀྱི་ཕུང་པོ་དེ་ཡིན་ན་དེ་ན་བཞག། རང་གཅིག་པུ་མར་དཀྱིལ་ལས་སྤུ་བཏོན་པ་ནང་བཞིན་འགྲོ་ཉིན་ཁ་དེ་ནི་སུས་རོགས་བྱེད་ཀྱི་རེད། དགའ་བོ་སྙིང་པོའི་རོ་གཅིག་གིས་རེད་མོད་ལོངས་སྤྱོད་ཀྱི་རོ་གཅིག་གིས་རེད་པས་སུས་ཁྱོན་རོགས་བྱེད་ཀྱི་མ་རེད་པ། དེ་ཉིན་ཁ་ཀྱང་རང་གི་རྗེས་སུ་ཡོང་མཁན་དེ་ནི་ཆོས་མ་གཏོགས་གཞན་མ་ག་གས་ཡོད་མ་རེད། ཆོས་དེ་བྱས་པ་ཡིན་ན་སོ་སོའི་ལུས་དང་གྲིབ་མ་ནང་བཞིན་བྱས་ནས་ཡོང་གི་རེད། ཆོས་དེ་བྱེད་མ་ཐུབ་ན་དེ་ནི་ཡོང་ཡས་ཁྱོན་ནས་ཡོད་མ་རེད། སྒང་ག་གཡུག་འགྲོ་རྒྱུ་རེད་ག་ཚོད་ཡོད་ཟེར་ན་ཕན་མ་རེད། རྒྱལ་པོ་དེ་རྒྱལ་ས་ཡིན་ན་བཞག་འགྲོ་རྒྱུ་རེད་བ།

ང་དེ་འདྲ་ཡིན་ཙང་ང་ཚོའི་འཆི་བ་མི་རྟག་པ་སེམས་ཀྱི་བསམ་བློ་ག་ཚོད་གཏོང་ཐུབ་པ་ཙམ་གྱིས་ཆོས་བྱེད་པ་ལ་ཆོས་བྱེད་སྙིང་འདོད་དེ་སྒྲུབ་གི་རེད། ཆོས་བྱེད་འདོད་ཀྱི་བསམ་པ་སྐྱེས་ཀྱི་རེད། ཆོས་དེ་ག་རེ་བྱས་པ་ཡིན་ན་རླབས་ཆེན་པོ་ཡོང་གི་རེད། འདུ་ཤེས་ཐམས་ཅད་ཀྱི་ནང་ནས་མི་རྟག་པའི་འདུ་ཤེས་མཆོག་གོ་ཞེས་བཅོམ་ལྡན་འདས་ཀྱིས་གསུངས་པ་རེད་བ། རྗེས་ཐམས་ཅད་ཀྱི་ནང་ནས་བ་ལང་གི་རྗེས་མཆོག་གོ། འདུ་ཤེས་ཐམས་ཅད་ཀྱི་ནང་ན་མི་རྟག་པའི་འདུ་ཤེས་མཆོག་གོ། འཆི་བ་མི་རྟག་པ་དྲན་གྱི་དེ་ཡིན་ན། ཚེ་འདིའི་བྱ་བ་བྱེད་པའི་དེ་གཞན་དང་མི་འདྲ་གི། སྤྱོད་པ་ཡར་འགྲོ་རེད། སྤྱོད་པ་ཡར་ཡར་འགྲོ་རེད། དག་སྣང་ཆེན་འཇིག་རྟེན་ཕྱི་མའི་དོན་དེ་ཡིན་ན། ཧུར་ཐག་པ་དང་བྱེད་ཀྱི་རེད། འཆི་བ་མི་རྟག་པ་ཞེས་བྱ་ཁྱོན་ནས་མ་དྲན་གྱི་དེ་ཡིན་ན། གྱོད་རྒྱག་འབྲུ་དང། རྒྱུ་ནོར་ལོངས་སྤྱོད་ལ་ཁ་རྩོད་རྒྱག་ཡག་ལ་སོགས་པ་དང།

ད་འཆི་བ་མི་རྟག་པ་ཟེར་མཁན་དེ་བྱུང་ནས་ད་ཤི་སོང་ན། ང་རང་ཚོ་ཤི་སོང་ན་ག་རེ་བྱེད་དགོས་ཟེར་ན་ཤི་སོང་ན་འཇིག་རྟེན་ཕྱི་མ་སྐྱེ་བ་ཅིག་བླང་དགོས་རེད། སྐྱེ་བ་མ་བླང་བ་ལ་བསྡད་ཐབས་ཁྱོན་ཡོད་མ་རེད། ཤི་ཚར་དང་ལམ་སང་སྐྱེ་བ་ཅིག་བླང་དགོས་རེད་དེ་རང་དབང་ཁྱོན་ཡོད་མ་རེད་ཁོ་སྐྱེ་བ་མ་བླང་རེ་བྱས་ན་ཡག་ཤོས་དེ་རེད་སྐྱེ་བ་མ་བླང་ན་ཁོ་སྡུག་བསྔལ་མྱོང་དགོས་མ་རེད་གེ་གེ། དགོས་མ་རེད། དེ་ནས་ཚེ་ཕྱི་མ་མེད་རེ་བྱས་ན་ད་ནི་རྒྱང་འཕེན་པས་བཤད་ནང་བཞིན་རེད་རྒྱང་འཕེན་པས་ཚེ་ཕྱི་མ་ཡོད་མ་རེད་ཚེ་འདི་ལ་སྐྱིད་པོ་ག་ཚོད་བྱས་ན་ཁེ་བཟང་རེད། ཚེ་འདི་ལ་ནི་སོ་སོའི། འདོད་པ་ཡོད་པ་ཚང་མ་དང་ཅིག་གྲུབ་པ་ཡིན་ན་འཇིག་རྟེན་ཕྱི་མ་ཟེར་མཁན་དེ་རྩ་བ་ནས་ཡོད་མ་རེད་ཟེར་ན་རྒྱང་འཕེན་པའི་ལྟ་བ་དེ་དེ་རེད། དེ་འདྲ་ཡིན་རེ་བྱས་ན་འགྲིག་པ་རེད་འཇིག་རྟེན་ཕྱི་མ་མེད་ན་ཚེ་འདི་ལ་ནི་སོ་སོ་སྐྱིད་པོ་བྱུང་བྱས་དང་ཆོས་ཅིག་ད་རྩ་ནས་བྱེད་དགོས་མ་རེད་དཀའ་བ་སྤྱད་དགོས་མ་རེད་ག་གེ་བྱེད་དགོས་མ་རེད་འཇིག་རྟེན་ཕྱི་མ་དེ་ཡོད་གཏན་གཏན། ང་རང་ཚོ་ཧང་མ་སྐྱེ་བ་སྔ་མ་དེའི་ཤི་འཕོས་ནས་ཚེ་འདིའི་སྐྱེ་བ་ལེན་པ་རེད་བ། དེ་སྐྱེ་བ་ལེན་པ་ནང་བཞིན་ད་ལྟ་ཡི་ཚེ་འདི་ཤི་བྱས་ནས་ནི། ཚེ་ཕྱི་མ་སྐྱེ་བ་ལེན་པ་དེ་ཁོ་གཉིས་འདྲ་འདྲ་རེད་བ། གཅིག་ཤི་ནས་གཅིག་སྐྱེ་རྒྱུ་ཡིན་པ་དེ། འོ་ཁོ་གཉིས་འདྲ་འདྲ་ཡིན་ཙང་འཇིག་རྟེན་ཕྱི་མ་ཅིག་ངེས་པར་དུ་ཡོད་རེད་འཇིག་རྟེན་ཕྱི་མ་དེ་ལ་བདེ་འགྲོ་དང་ངན་འགྲོ་གཉིས་ལས་ལོགས་སུ་སྐྱེ་ས་གཞན་ཅིག་ཡོད་མ་རེད། དེ་གཉིས་གཉིས་པོ་གང་དུ་སྐྱེས་པ་དེ་རང་ལ་རང་དབང་ཡོད་མ་རེད་ལས་གཉིས་གཉིས་པོ་དེ་གའི། ཡང་ན་ངན་འགྲོ་ལ་གཏང་གི་རེད་ཡང་ན་བདེ་འགྲོ་ལ་གཏང་གི་རེད་དེ་མ་གཏོགས་འགྲོ་ས་ཁྱོན་ནས་ཡོད་མ་རེད། དེ་འདྲ་ཡིན་ཙང་ང་རང་ཚོ་མི་དགེ་བའི་སྟོབས་ཆེན་པོ་སྡིག་པ་སྟོབས་ཆེན་པོ། སྡིག་པ་དེ་ཡིན་ན་ལས་སླ་པོ་ཅིག་ནས་བསགས་རྒྱུ་ཡོད་པ། ཆུང་ངུའི་དུས་ནས་གཞན་གྱིས་སློབ་མི་དགོས་པར་སྡིག་པ་བསགས། ངང་ངམ་ཤུགས་ཀྱིས་བསགས་ཐུབ་ཀི་འདུག་དགེ་བ་ཅིག་བྱེད་དགོས་བྱུང་ན་དཀའ་ལས་ཁག་པོ་ཞེ་དྲག་འདུག། དེ་ཙང་བདེ་འགྲོ་དང་ངན་འགྲོ་གཉིས་ནང་ནས་ངན་འགྲོར་འགྲོ་རྒྱུ་ཡིན་པ་དེ་ཐག་དཔེ་ཆོད་ཐུབ་ཀྱི་རེད་སོ་སོ་སོ་སོ་ཐག་ཆོད་ཐུབ་ཀྱི་རེད། ཕྱི་མ་གང་འགྲོ་ད་ལྟའི་སེམས་ལ་ལྟོས་ཟེར་ཡོད་རེད་བ།

དེ་ནས་ཡར་ཐར་ཡག་ཟེར་མཁན་དེ་རེ་བ་རྒྱག་ཡག་ཡོད་མ་རེད་ངན་སོང་དུ་མར་ལྷུང་ཚར་སོང་ན་ངན་སོང་ལ་ངན་སོང་ནས་སྐོར་ར་རྒྱག་གི་སྡོད་ཀྱི་རེད། བ་དོ་ཞེས། གཉིས་པ་སྤྱི་འཐུས་ཆེན་མོ་འདི་ཡོད་ཐོག་ཐེག་པ་ནས་བླ་མ་ལྷ་སྲུང་བསྒོམ་བཞིན་པའི་སྒོ་ནས་འདི་ལྟར་བསམ་སྟེ། ལན་གཅིག་རྙེད་པའི་དལ་འབྱོར་གྱི་རྟེན་འདི་མྱུར་དུ་འཇིག་ཅིང། ཤི་སྟེ་གར་སྐྱེ་ལ་རང་དབང་མེད། ལས་དཀར་ནག་གི་དབང་གིས་སྐྱེ་བ་ལེན་དགོས་པར་སོང་ན། བདག་གི་སྤྱོད་པ་འདི་ནི་ངན་སོང་དུ་སྐྱེ་བ་ལས་འོས་མ་འདས། ཟེར། ང་ཚོ་སྤྱོད་པ་དེ་ལ་ལྟ་གི་ཡོད་ན་ངན་སོང་ལས་ལྷག་པ་ཅིག་འགྲོ་ས་ཁྱོན་ནས་ཡོད་མ་རེད། ངན་སོང་རང་ནི་འགྲོ་རྒྱུ་རང་རེད་ཡོད་རེད་སོ་སོ་སོ་སོ་སྐྱོ་པོ་ལ་ཧང་གོ་གོ་རུ་བ། ངན་སོང་སོང་དུ་སྐྱེས་ན་ནི་ཚ་གྲང་བཀྲེས་སྐོམ་ཀུ་ཅོ་ལ་སོགས་པ་སྡུག་བསྔལ་མེ་འབར་བའི་རླུང་བཅད་དུ་ཚུད་པ་ལྟ་བུ་བཟོད་གླགས་མེད་པ་ཞིག་ཡོད་པར་གསུངས་ཟེར། ད་ནི་སྙིང་དབང་ནོར་གཅིག་གིས་ཡིན་ན་ཚ་གྲང་སྙིང་དབང་ཚ་སྙ་འགྱེད་གྲང་སྙ་འགྱེད་གཉིས་ཚིག་གཉིས་ཁོ་བོས་དེ་འདྲ་ཙམ་བཅད་སོང་ན་ནི།

འཇིགས་པ་དེ་ལས་སྐྱོབ་པའི་སྐྱབས་ཤིག་ད་ལྟ་འཚོལ་དགོས། དཀོན་མཆོག་རིན་པོ་ཆེ་གསུམ་མ་གཏོགས་འཁོར་བའི་གནས་ན་དེ་ལས་སྐྱོབ་པའི་སྐྱབས་སུ་ཡང་མེད་པས། སྙིང་ཁོང་རུས་པའི་གཏིང་ནས་བླ་མ་དཀོན་མཆོག་རིན་པོ་ཆེ་རྣམ་པ་གསུམ་ལ། དེ་ནས། མཐོ་གཏོང་དམའ་གཏོང་ཅི་བྱེད་ཁྱེད་ཤེས་ཀྱི་ཚུལ་དུ་ཟེར། རེ་ས་གཞན་ན་མེད་པའི་བློ་གཏད་འཆའ་ཞིང་སྐྱབས་སུ་འགྲོ། བློ་ཡོངས་སུ་རྫོགས་པ་བླ་མ་དཀོན་མཆོག་ལ་བཀལ་བྱས་ནས་ད་སྐྱབས་སུ་འགྲོ་དགོས། སྐྱབས་སུ་སོང་ནས་བསླབ་བྱ་རྣམས་སྲོག་གི་ཕྱིར་ཡང་མི་གཏོང་བར་སྲུང་ཞིང་ལྷག་པར་དུ་ཡང་སངས་རྒྱས་ཀྱི་བཀའ་བཞིན་དུ་དཀར་ནག་གི་བླང་དོར་ལ་མ་འབད་ན་ངན་འགྲོའི་འཇིགས་པ་ལས་ཐར་མི་ནུས་པས།

སྐྱབས་ཐུབ་མཁན་དེ་སུ་རེད་བརྟགས་ཏེ་གོ་ལ་ནི་བླ་མ་དཀོན་མཆོག་གསུམ་པོ་དེ་རེད། དེ་ལྟ་བུའི་དཀོན་མཆོག་གསུམ་པོ་དེ་བཞག་བྱས་ནས་གཞན་པ་གཅིག་ལ་རེ་ལྟོས་བཅས་པ་ཡིན་ན་ངན་སོང་གི་སྡུག་བསྔལ་ལས་སྐྱབས་ཐུབ་ཀྱི་མ་རེད། ད་ངན་སོང་གི་སྡུག་བསྔལ་ལས་སྐྱབས་ཐུབ་མཁན་དེ་ཡིན་ན་རང་འཇིགས་པ་ཐམས་ཅད་ལས་གྲོལ་བ་གཞན་འཇིགས་པ་ཐམས་ཅད་ལས་སྒྲོལ་བའི་ཐབས་ལ་མཁས་པ་ཟེར་དེ་ལྟ་བུའི་ཡོན་ཏན་དང་ལྡན་པ་ཅིག་དགོས་འོ། དེ་ལ་དེ་ནས་སྙིང་ཐག་པ་ནས་ད་ལྟ་ཉིད་ནས་སྐྱབས་སུ་འགྲོ་ནས།

ད་ངན་སོང་གི་སྡུག་བསྔལ་སོང་ཅིག་ནས་རྗེས་དྲག་ཅིག་ཟེར་ན་ཨ་ནེ་གཞི་ནས་སྐྱབས་ཀྱི་སྐྱབས་ཚུལ་བགྱིད་ཀྱི་དྲན་གྱི་རེ་བ་ནི་དཀོན་མཆོག་ལ་སྐྱོ་སུ་འགྲོ་བའི་སྐྱོ་འགྲོ་བྱ། ཨ་ནེ་ལན་བརྒྱུད་འདྲ་ཟེར། འོ་དེ་ང་པོ་དེ་སྨིན་སྐུ་མངལ་དུ་འོང་དེ་ང་པོ་དེ་གཅིག་པུ་ཆུང་ངུའི་ལོངས་སྤྱོད་རིམ་པ་ཟེར། གཅིག་པུ་ཆུང་ངུའི་ལོངས་སྤྱོད་རིམ་པ་ཟེར་ད་གཙོ་བོ་གཙོ་བོ་དེ་སྐྱོ་འགྲོ་དང་ལན་འདྲ་ཉིན་པ་དེ་རེད། སྐྱབས་འགྲོ་དང་ལས་འབྲས་གཉིས་པོ་དེ་ཡོང་བར་བྱེད་པ་ལ་སྐྱབས་འགྲོ་ཟེར་ཡས་དེ་ག་རེ་རེད་ཟེར་ན། ཚེ་ཕྱི་མ་ངན་སོང་གི་སྡུག་བསྔལ་ལ་འཇིགས་ཤིང་སྐྲག་ནས་དེ་ལས་ཡར་སྐྱོབ་རོགས་གྱིས་ཟེར་ནས་གཞན་ལ་རེ་ལྟོས་འཆའ་བ་དེ་ལ་སྐྱབས་འགྲོ་ཟེར་གྱི་རེད་བ། གཞན་ལས་པའི་རེ་བ་བྱེད་པ་དེ། དཔུང་གཉེན་གྱི་རེ་བ་འཚོལ་རྒྱུ་དེ་སྐྱབས་འགྲོ་ཟེར་གྱི་རེད། འོ་དེ་སྐྱབས་འགྲོ་བྱས་ཡོད་ས་ནས་རང་ཉིད་འཆི་བ་མི་རྟག་པ་ངེས་པར་དུ་བསམ་དགོས་དོན་མ་འཆི་བ་མི་རྟག་པ་མ་བསམ་ན། ངན་སོང་གི་སྡུག་བསྔལ་ལ་སྐྲག་དགོས་ཡོད་མ་རེད་པ་མ་ཤི་བྱས་ངན་སོང་གི་སྡུག་བསྔལ་སོ་སོའི་ཐོག་ལ་མྱོང་མ་རེད་པ། ད་ཤི་ན་ངན་སོང་གི་སྡུག་བསྔལ་མྱོང་རྒྱུ་མྱོང་དགོས་པ་ཡིན་ཙང་ཨ་ནི་འཆི་བ་མི་རྟག་པ་བསམ། ད་ནི་ངན་སོང་གི་སྡུག་བསྔལ་བསམ། ཨ་ཙི་ཤཱཀྱ་ཁྱེད་ཀྱིས་ནི་ངན་སོང་གི་སྡུག་བསྔལ་བསམ་ཡོད་ད་ད་ལྟ་ཉིད་ནས་ང་རང་ཚོ་བསམ་བློ་གཏོང་ཐུབ་པ་ཡིན་ན་གཞུག་མ་ངན་སོང་ལ་མ་འགྲོ་བ་ཞིག་བྱེད་ཐུབ་ཀྱི་རེད་པ། ད་ལྟ་ངན་སོང་གི་སྡུག་བསྔལ་ལ་རྩ་ནས་མ་སྐྲག་པར་བྱས། བཞིན་ནོ། བཅུ་ནི་མོས་བྱས་དེ་དེ་བཞིན་ནོ། ཤི་ཁ་ལ་ཀ་རི་ཏི་ཀུ་ལ་ནི་ངན་སོང་གི་སྡུག་བསྔལ་ལ་འཇིགས་ཤིང་སྐྲག་བྱས་ནས་རང་གིས་རང་ལ་སེན་མོ་འདེབས་རྒྱུ་ཡོད་དང་སྐྲ་འབལ་རྒྱུ་ཡོད་དང། བཙོག་པ་དེ་ཚོ་རང་གི་ཉལ་ས་ན་ཤོར་རྒྱུ་ཡོད་དེ་འདྲ་འཇིགས་སྐྲག་ཆེན་པོ་བྱེད་བྱས་ནས་ཤི་ཁ་ལ་ཀ་རི་ཏི་ཀུ་ལ་འཇིགས་སྐྲག་ཆེན་པོ་ཆེན་པོ་ཅིག་སྐྱེ་འོང་གི་རེད། དེའི་སྔོན་ནས་དབུགས་ཆད་དབུགས་ཆད་མ་ཐག་པ་ལམ་སང་ངན་སོང་དུ་སྐྱེས་ཚར་རེད། རྒྱུན་རིང་པོ་གས་བཀས་བསྒོ་བ་མ་རེད། ངན་སོང་སྲིད་ངན་ཏེ། ངན་སོང་ཟེར་ཡས་དེ་དང་རང་ཉིད་གཉིས་བར་དབུགས་དེ་མ་གཏོགས་བཀག་ཡོད་མ་རེད་དབུགས་དེ་ཡར་འགག་ངན་སོང་སླེབས་ཚར་རེད་མ་གཏོགས། ཐག་རིང་པོ་ལམ་དུ་འདའ་བ་དེ་འདྲ་དཀའ་ལས་རྒྱབ་ནས་འགྲོ་དགོས་པ་མ་རེད་ཐག་ཉེ་པོ་ཉེ་པོ་ཡིན་པ་རེད། འོ་དེ་བྱས་བྱས་ནས་དེ་ཡི་སྐྱེས་བུ་ཆུང་ངུའི་ལམ་གྱི་རིམ་པ་ཟེར་དེ་རེད་ད་སྐྱེས་བུ་འབྲིང་དང་ཐུན་མོང་ལམ་གྱི་རིམ་པ་དེ་རེད་གཉིས་པ་སྐྱེས་བུ་འབྲིང་དང་ཐུན་མོང་ལམ་ལ་བློ་སྦྱོང་ཚུལ་ལ་གཉིས་ཡོད་ཐར་པ་དོན་གཉེར་གྱི་བློ་བསྐྱེད་པ་དང་ཐར་པ་སྒྲུབ་པའི་ལམ་གྱི་རང་ལམ་ལ་སློབ་ཚུལ་ལོ། དང་པོ་ནི་བླ་མ་ལྷ་ཚོགས་བསྒོམས་བཞིན་པའི་སྒོ་ནས་དེ་ལྟར་བསམ་སྟེ། བདག་གིས་དཀོན་མཆོག་གསུམ་ལ་སྐྱབས་སུ་ཞུ་རྒྱུ་སངས་རྒྱས་ཀྱི་བཀའ་བཞིན་དུ་དཀར་ནག་གི་བླང་དོར་ལ་འབད་ན་ངན་སོང་གི་གཡང་ས་ལས་ཐར་ཏེ་བདེ་འགྲོའི་རྟེན་ཞིག་ཐོབ་ནུས་མོད་ཀྱང། འོ་དེ་ལྟ་བུའི་དཀོན་མཆོག་ལ། དཀོན་མཆོག་དང་ལས་འབྲས་ཚུལ་བཞིན་དུ་བསམས་པ་ཡིན་ན་ངན་སོང་ལས་ཡར་ཐར་གྱི་ནས་བདེ་འགྲོའི་རྟེན་ཙམ་ཞིག་ཐོབ་ཀྱི་རེད། ཡིན་ན་ཡང་བདེ་འགྲོའི་རྟེན་དེ་ཁོ་རང་རང་ལས་སྐྱིད་པོ་ག་ཡོད་མ་རེད། བདེ་འགྲོའི་རྟེན་ཐོབ་པ་ཡིན་ན་ཡང་འཁོར་བ་རེད་བ་ཁོ་འཁོར་བ་རེ་བསྡུས་པ་རེད་མ་གཏོགས་འཁོར་བ་ལས་གྲོལ་ཐུབ་ཡོད་མ་རེད་པ། འོ་དེ་འདྲ་ཡིན་ཙང་འཁོར་བ་ལས་གཏན་དུ་ཐར་པའི་སྡུག་བསྔལ་གྱི་རང་བཞིན་ལས་མ་འདས་ཏེ། སྲིད་རྩེ་ནས་མནར་མེད་ཀྱི་བར་ཁམས་གསུམ་འཁོར་བ་གང་དུ་སྐྱེས་ཀྱང་ལས་ཉོན་གྱི་གཞན་དབང་གིས་བཟུང་སྟེ། རང་དབང་མེད་པར་སྡུག་བསྔལ་གྱི་སྡུག་བསྔལ་དང་འགྱུར་བའི་སྡུག་བསྔལ་དང་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་གསུམ་གྱིས་བར་མཚམས་མེད་པར་མནར་ཞིང་ཟེར། སྡུག་བསྔལ་གསུམ་གྱི་ཆུ་སྲིན་མང་པོས་གཙེས་ཟེར་དང་འོ་དེ་ནང་བཞིན་བྱས་ནས་སྡུག་བསྔལ་གྱི་སྡུག་བསྔལ། སྡུག་བསྔལ་གྱི་སྡུག་བསྔལ་ཟེར་ཏེ་ཉིས་བརྩེགས་བྱ་ཡ་དེ་ག་རེ་རེད་ཟེར་ན་ང་ཚོ་ད་ལྟ་རྣམ་སྨིན་གྱི་ཕུང་པོ་དེ་སྡུག་བསྔལ་རེད་བ།

དཔེར་ན་ཤ་ཞིམ་པོ་ཡོད་ཀྱིས་ཤ་ཞེ་དྲག་དགའ་མཁན་དེ་ཤ་རྩ་ནས་མ་རག་ནས་ཤ་ཅིག་རག་དུས་ཁོ་ལ་ཤ་ཞིམ་པོ་ཞིག་ཡོང་གི་རེད་བ། དེ་བདེ་བ་ལྟ་བུ་ཅིག་མཐོང་རེད་བ། ངོ་མ་བྱེད་ཀྱི་ཡིན་ན་ཤ་རྒྱུན་རིང་པོ་ཟ་བྱུང་ན་ཡང་ཁོ་ན་ཚ་མང་པོ་ཡོང་གི་རེད་ལ་ཤ་ཟ་སྙིང་མ་འདོད་ཆགས་ཡོང་གི་རེད། ཟ་སྙིང་མ་འདོད་ཆགས་ཀྱི་རེད་ཁོ་སྡུག་བསྔལ་ཡིན་པའི་རྟགས་རེད་བ།

ཁྱད་པར་དུ་དཔྱིད་ཀྱི་སྡུག་བསྔལ་སེལ། ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ཟེར་མཁན་དེ། ཁྱབ་པ་ཟེར་དེ་ག་རེ་ཟེར་ན་སྡུག་བསྔལ་གཞན་གཉིས་པོ་དེ་ལ་ཁྱབ་པ། སྡུག་བསྔལ་གཞན་གཉིས་པོ་དེ་རྩ་བ་བྱེད་ཀྱི། དེ་ཡིན་ཙང་ཁྱབ་པ་ཟེར། ཡང་ན། ཐོག་སྲིད་རྩེ་ནས་མར་མནར་མེད་ཀྱི་བར་དུ། འཁོར་བ་པའི་སེམས་ཅན་ཡོངས་སུ་རྫོགས་པ་སྒང་ག་ལ་ཁྱབ་བསྡད་ཀྱི།

འོ་ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ་ཡིན་ན་ལས་ཉོན་གཉིས་པོ་དེ་ག་བ་འཁྲིད་འཁྲིད་ཅིག་དང་ལས་ཉོན་གཉིས་པོ་དེ་ག་བ་ཤར་ཤར་མ་གཏོགས་ཁོ་རང་ལ་བསྡད་དགོས་བསམ་སོགས་རྣམས་དང་འགྲོ་དགོས་བསམ་སོགས་རྣམས་ཀྱི་དང། འཆི་དགོས་བསམ་སོགས་རྣམས་ཀྱི་ནི་ཁྱོན་ནས་རང་དབང་ཁྱོན་ནས་ཡོད་མ་རེད། ཐོག་མ་སྐྱེ་དེ་ཁོ་ལས་ལས་ཉོན་གཉིས་ཀྱིས་སྐྱེ་རུ་བཅུག་པ་རེད། བར་དུ་རྒས་འགྲོ་ཡས་དེ་ལས་ཉོན་གཉིས་ཀྱིས་དེས་ནི་རྒས་རུ་བཅུག་པ་རེད། བ་གཞན་སུ་གང་རྒས་འདོད་ཡོང་གི་མ་རེད་ལོ་ཆུང་ཆུང་ཅིག་བསྡད་དགོས་བསམ་སོགས་རྣམས་དྲན་གྱི་རེད་བ། ན་བཅུག་མཁན་དེ་ལས་ཉོན་གཉིས་ན་བཅུག་རེད་ལས་དང་ཉོན་མོངས་གཉིས་པོ་དེ་ན་བཅུག་གི།

ཟག་བཅས་ཉེ་བར་ལེན་པའི་ཕུང་པོའི་ཁུར་དེ་གཡུག་ཚར་སོང་ན་དེ་ནི་འཁོར་བ་ལས་བྲལ་བས། འཁོར་བ་ལས་བྲལ་བས། འོ་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ཟེར་དེ་རེད་གསུམ་གྱིས་བར་མཚམས་མེད་པར་མནར་ཞིང་ཟེར། བར་མཚམས་མེད་པར་མནར་ཞིང་ཟེར་དེ་བར་སྐད་ཅིག་ཀྱང་བད་ཉེས་སུ་མ་གྱུར་བར་གྱིས་ང་རང་ཚོ་ལ་དེ་སྡུག་བསྔལ་སྟེར་གི་ཡོད་ཟེར་དེ་གསུམ་པོ་དེ། དེ་གསུམ་པོ་དེ་ནི་ང་ཚོ་དེ་དང་བྲལ་དགོས་བསམ་ན་ཡང་བྲལ་ཐུབ་ཡ་ཁྱོན་ནས་ཡོད་མ་རེད། མནར་ཞིང་ཟེར་ཅི་བྱེད་ཐམས་ཅད་སྡུག་བསྔལ་གྱི་རང་བཞིན་ལས་མི་འདའ་བས། གཏིང་དང་མཐའ་མི་མངོན་པའི་ཟེར། བསྟན་མཐའ་མེད་པའི་འཁོར་བ་ནི་ཟེར་དེ་ནི་ཡིད་ཆེས་ནི་རྟེན་དེ་འདྲ་ཅིག་ལས་ཐོགས་སོ་ཟེར་ཡོད་མ་རེད། མཐའ་དེ་འདྲ་ཅིག་ལས་ཐོགས་སོ་ཟེར་ཆོས་ནི་ཡོད་མ་རུང་བ་འཁོར་བ་ཟིན་ཏེ་ག་ཟེར་འཁོར་བ་ཡི་ནི་ཁོ་རྫོགས་རྒྱུ་ཆོས་ནི་ཡོད་མ་རུང་བ། རྟེན་དང་མཐའ་མི་མངོན་པས་སྲེད་པའི་ཚུལ་ཆེན་པོ་དེ་ལ། རྟེན་ནི་སྐྱིད་ཞེས་ཞེན་པ་ལོག་སྟེ་རྟེན་ནི་སྐྱོ་ཞེས་ཞེན་པ་ལོག་སྟེ། ད་སྐྱོ་མ་ལོམ་ཞེན་པ་ལོག་དེ་འདྲ་ཅིག་དགོས་རེད། ད་ཞེན་པ་ལོག་ས་དེ་གཙོ་བོ་གཙོ་བོ་དེ་རང་གི་རྒྱུད་ལ་ཡོད་མཁན་གྱི་ཟག་བཅས་ཀྱི་ཕུང་པོ་དེ་ལས་ཞེན་པ་ལོག་པ་ཅིག་དགོས་རེད། བཙོན་རར་ཚུད་པའི་མི་ནི་དེ་ལས་ཐར་པར་འདོད་པ་ཇི་ལྟ་བ་བཞིན་དུ་ཐར་འདོད་ཀྱི་བློ་ཤུགས་དྲག་བསྐྱེད་པར་བྱའོ། བཙོན་ར་ནི་བཙོན་ཁང་ནི་འདི་དེ་སྐད་དུ་བཙོན་ཁང་ནས་ག་དུས་ཐར་ཡོང་ངམ་སང་སོ་ར་མི་དྲན་གི་རེད་བ། དེ་ནང་བཞིན་བྱས་ན་ང་རང་ཚོའི་འཁོར་བའི་བཙོན་ར་ནི་འདི་དེ་རེད་བ། འཁོར་བའི་བཙོན་ཁང་འདི་རེད་རོགས་དེ་ལས་ཐར་འདོད་ཀྱི་བློ་ཤུགས་དྲག་པོ་སྐྱེ་དགོས་རེད་ཟེར། དེ་ཡང་སྡུག་བསྔལ་གྱི་སྡུག་བསྔལ་ལ་ཡིད་སྐྱོ་བ་ཙམ་ནི། དུད་འགྲོའི་ནང་ལ་ཡང་ཡོད་ཀྱི་ཟེར་སྡུག་བསྔལ་གྱི་སྡུག་བསྔལ་ཟེར་ཡིན་ཏེ་ཡིད་སྐྱོ་བ་དེ་ལས་ཐར་འདོད་ཀྱི་བློ་དེ་དུད་འགྲོ་ལ་ཡོད་རེད། དཔེར་ན་ཁྱི་ཁྱི་དེ་ཚོ་ལ་བལྟ་གི་ཡིན་ན་གྲོད་ཁོག་ལྟོགས་དུས་ཁོ་ལ་ནི་ལྟོ་སློང་ག་འགྲོ་ཤེས་ཀྱི་འདུག་པ། ཚ་བ་ཞེ་དྲག་བྱེད་དུས་ཁོ་ལ་གྲིབ་ནག་ནང་སྡོད་ཤེས་ཀྱི་འདུག་པ། གྲང་མོ་ཞེ་དྲག་བྱེད་དུས་ཁོ་ལ་ཉི་མ་ནང་འགྲོ་ཤེས་ཀྱི་འདུག་པ། འོ་དེ་ཚོ་ག་རེ་རེད་ཟེར་ན་སྡུག་བསྔལ་གྱི་སྡུག་བསྔལ་དེ་ལས་མ་བཟོད་པ་ཅིག་ཅིག་ནི་ནི་ཁོ

ད་གཙོ་བོ་དེ་བས་ལས་གཅིག་དགུ་བར་ད་ཐར་འདོད་ཀྱི་བློ་ཟེར་མཁན་དེ། ལས་ཉོན་གྱི་དབང་གིས་གཞན་དབང་ཅན་དུ་སོང་བའི་ཚོར་བ་བཏང་སྙོམས་དེ། གཏན་ནས་སྐྱོ་ཞིང་ཡིད་སྐྱོ་བ་ཞིག་དགོས་པས་སྲིད་རྩེའི་སྙོམས་འཇུག་གི་སེམས་ལྟ་བུ་ཡང། སྡུག་བསྔལ་གྱི་རང་བཞིན་ཅན་དུ་མཐོང་ནས་ཡིན། དཔེར་ན་ང་རང་ཚོ་ད་རེས་ལངས་གསར་བྱུང་ལ། ལྷ་ཚངས་པ་ལ་སྐྱེ་བ་ལེན་རྒྱུ་ཡོད་ལྷའི་དབང་པོ་བརྒྱ་བྱིན་ལ་སྐྱེ་བ་ལེན་རྒྱུ་ཡོད་ཟེར་ན་དེ་བས་འཁོར་བ་རང་རེད་བཞག་ས་ནས་སྐྱོ་བ་ལོབས་པ་གྱིས། བཅོམ་ལས་ལོངས་སྤྱད་ནས་དེ་ལ་བདེ་དོན་གྱི་བློ་ཁྱོན་ནས་མེད་པར་ཞེན་པ་ལོག་པར་བྱས། ད་རེས་ཀྱང། སྲིད་རྩེའི་ལྷ་ལ་སྐྱེ་བ་ཡོད་ཟེར་ནའི་དེ་འཁོར་བ་རེད། ཡ་ཡ་དགའ་ཡས་ཡོད་མ་རེད་ཁོ་སྡུག་བསྔལ་གྱི་རང་བཞིན་རེད་སངས་སོ་བྲམ་བྱེད་བྱས་ནས་ཞེན་པ་ལོག་པར་བྱས། འོ་དེ་ལྟ་བུ་ཅིག་དགོས་རེད། སྡུག་བསྔལ་གྱི་རང་བཞིན་ཅན་དུ་མཐོང་སྟེ་འཁོར་བ་མཐའ་དག་མེ་འབར་བའི་ཀློང་ལྟར་མཐོང་ནས། དེ་ལས་ཐར་འདོད་ཀྱི་བློ་ཤུགས་དྲག་སྐྱེ་བ།

དེ་ནས་ཆུ་སྲིན་སྲིན་གྱི་རྒྱ་མཚོ་ཆེན་པོ་རྣམས་ལ་བཟླས་ཏེ་ཀྱེ་སྲིན་པོ། དེ་སྲོག་གི་རྒྱ་མཚོ་ཆེན་པོ་རྣམས་སྲོག་ཆགས་དེ་ཚོ་ལ་སུས་ཀྱང་བསྐོར་བ་དེ་ནང་བཞིན་སྐྱེད་ཅིང་ང་རང་ཚོ་སྡུག་བསྔལ་གསུམ་པོ་དེ་ཡི་ཚེ་བརྩིས་པ་འདི་གོ་རེ། ཐ་མི་དགྱེས་རུ་སྲིན་མཚོ་ཆེན་པོ་ལས་སེ། ཨོ་དེ་ཚེ་དེ་ཚོ་དཔལ་བཀྲ་ཆེ་ང་རང་ཚོ་སྲོག་རླུང་སྟོང་པ་ཡིན་ན་ཐ་མི་དགྱེས་རུ་སེ་སྟེ་སེ་ནས་དྲན་ཡས་ད་ག་ལོང་ས་ཞིག་ན་ལོང་དགོས་ཡས་དྲན། ཐ་མལ་ཟས་ལ་རུ་བ། ཐ་མལ་ཟས་དེ་ཁུ་ར་སེང་གེ་དེ་སྒོ་དེ་འདྲ་ཅིག་ན་བཙུད་ནས་ཡོང་པ་རེད་ས་ཁྱོད་ན་ཐ་ཡོད་མ་རེད་ད། དེ་འདྲ་ཡིན་ས་ང་རང་ས་སྡུག་ང་དེ་ཉོ་མ་ཉོ་དེ་ཉོ་ཉོ་ཟས་གཙང་བཤད་ཡ་དེ་ཡ་མ་རེད། ཚང་མ་ཐང་ཅིག་གི་ང་མྱང་ཚ་རེད་ད་ང་ཚོ། ག་རེ་ཟེར་ན་སྒོ་བཙུད་ནས་སྒོ་དེ་ལས་བཙུད་དེ་ཡ་ཁྱེད་ན་འགྱོ་ཡ་མེད་ས་ཡོད་མ་རུ་བ་དེ་ས་ལྕི་བ་ལ་དེ་འདྲ་གྲངས་མེད་ནས་གྲངས་མེད་གྲངས་མེད་གྲངས་མེད་ལས་པ་ཡིན་ས་ད་ང་ཚོ་ནས་སྡུག་ང་དེ་ཉོ་ཉོ་དེ་ཉོ་མ་ཉོ་ཟས་ཀྱི་ཐ་བཟང་ཡ་ཁྱོད་ན་ཡོད་མ་རེད། བྱས་ཙང་མཐའ་མེད་འཇིགས་རུང་ཟེར་དུས། རྗེས་མ་མ་འོངས་པ་ན་ཡིན་ན་ཡང་མཐའ་དེ་ལས་མཐོ་པོ་རེད། ད་དེ་ནས་བཟུང་སྟེ་འཁོར་བ་སྐྱེ་བ་རྫོགས་པར་གདའ་ཟེར་ཏེ། མི་སེར་སུ་གང་གིས་མཐོང་གི་ཡོད་མ་གལ་སྲིད་འཁོར་བ་ཡིན་ན་ད་ག་རང་འཁོར་འཁོར་བྱས་འགྲོ་རྒྱུ་རེད་པ། ད་རང་གི་རྒྱུད་ལ་དེ་ནས་འཁོར་བ་ལས་ཐར་འདོད་ཀྱི་བློ་ཤུགས་དྲག་པོ་ངེས་འབྱུང་གི་བསམ་པ་གཅིག་སྐྱེས་སོང་ན།

ད་དུས་སུ་དེ་ཡི་དགེ་བྱེད་དང་དེ་དང་དེའི་སྒྲིབ་བྱེད་དགེ་བྱེད་འཇོམས་པ་སྟེ་རྟོག་པར་བྱེད་པ་ཞེས་བྱ་བ་སུ་གང་ག་ལ་བྱ། གཉིས་པ་ཐར་པ་སྒྲུབ་པའི་ལམ་གྱི་རང་བཞིན་ལམ་ལ་སློབ་ཚུལ་ནི། བླ་མ་ལྷ་སྒོམ་བཞིན་པའི་ངང་ནས་འདི་ལྟར་བསམ་སྟེ། འཁོར་བའི་སྡུག་བསྔལ་གྱི་རང་བཞིན་ཅན་དུ་བསམས་པས་ཡིད་འགྱུར་གྱི་མྱོང་བ་ཐོན་ཏེ། ཡིད་འགྱུར་གྱི་མྱོང་བ་ཐོན་ཟིན་ཏེ། ང་རང་ཚོ་སྲིད་པ་མཐའ་དག་ལ་ཞེན་པ་ལོག་ནས། སྲིད་པ་མཐའ་དག་ལ་སྲིད་པ་ག་ནས་ཅི་ལྟར་འཕྲད་པ་ཡིན་ནའི་དེ་ཡང་འཁོར་བའི་རང་བཞིན་རེད། དེ་ཡང་སྡུག་བསྔལ་གྱི་རང་བཞིན་རེད་གསུངས་སོ། ཚང་མ་ཐམས་ཅད་ལ་དཔེ་ཞེན་པ་ལོག་པའི་དེ་ལ་ཡིད་འགྱུར་གྱི་མྱོང་བ་ཐོན་སྲིད་རེད། ལམ་གཙོ་རྣམ་གསུམ་ནང་ཡོད་པ་ང་ས་དེ་ལྟར་གོམས་པས་འཁོར་བའི་ཕུན་ཚོགས་ལ་ཡིད་སྨོན་སྐད་ཅིག་ཙམ་ཡང་མི་སྐྱེ་ཞིང་ཟེར་ཏེ།

ནི་དེ་ལས་ཐར་བར་བྱེད་པ་ལ་ཐུགས་ཤིག་གེར་གཅིག་པུ་རེ་འཁོར་བར་ཟིན་ཡོད་དེ། ཡོང་ས་ཀྱི་རྩ་བ་དེ་ག་འདྲ་ཅིག་ཡོང་བ་རེད། སྡུག་བསྔལ་ཡོང་ས་ཀྱི་རྩ་བ་དེ་ག་པར་ཐུག་འདུག་གོ། རྒྱུ་མེད་ན་འབྲས་བུ་ཡོང་གི་མ་རེད་བ་རྒྱུ།